རང་ཉིད་སྐད་ཅིག་བྱ་ང་ཚོ་ཆོ་ག་གང་གའི་མགོ་ལ་སྐད་ཅིག་དཀྲོང་བསྐྱེད་རེ་ཡོང་གི་རེད་དགོངས་འོ་དེ་ཚོད་ལ་ཁྱེན་ཅིག་ལབ་པའི་ཕྱིར་དུ་རེད། ས་སྐྱ་ཡང་སྐད་ཅིག་དཀྲོང་བསྐྱེད་ཡོད་མ་རེད། རང་ཐ་མལ་པ་ཡིན་འདོག་ཁ་པོ་མ་རེད་བ་ད་ག་ཡིན་ན་ཡིན་འདི་ཅིག་ལྷ་འདྲ་བཅས་དགོངས་དུ་ཡོད་ཀྱི་རེད་དེ་ལས་ད་ཨ་མི་ར་ཡིན་འདྲ་གང་ཡིན་ན་ལབ་ཅང་རེད། ཆོ་ག་ཆེན་པོ་ཚོ་ལ་ད་ག་རེད་དེ་ཡིན་ཙང་འདི་ཡང་པའི། རྟོགས་པ་མཐོན་པོ་ཡོད་ཚད་ལས་མཐོའི་ཐོན་ཚང་སྣང་བ་ཙམ་བས་གང་ག་ལ་ལྷ་ཡི་སྣང་བ་ཡོད་མཁན་ཅིག་ཡིན་ན་རང་ཉིད་སྐད་ཅིག་ཟེར་རུང་མ་ཟེར་རུང་ཁོ་རང་ལྷ་ཡིན་པའི་སྣང་བ་འདུ་ཤེས་ཡོད་ཡོད་པ་ཡིན་ཙང་འགྲིག་གི་རེད་དང། ང་རང་ཚོ་ལས་དང་པོ་བ་ཚོ་གི་དྲན་གསོ་དང་ནི་ལྷ་ཡི་སྐད་ཅིག་དཀྲོང་བསྐྱེད་ཅིག་མ་བྱས་པ། དེ་བཞིན་ཐ་མལ་པའི་སྣང་བ་ཤུགས་ཆེ་བ་ཡིན་ཙང་དགོས་ཀྱི་ཡོད་རེད། ད་དེ་དང་དེས་མཚོན་ནས་ནི། བདག་བསྐྱེད་བྱའི་བདག་བདག་ལྷར་བསྐྱེད་པའི་སྐབས་འདིར། རྩ་བརྒྱུད་ཀྱི་བླ་མ་མ།

དཔལ་ཆུང་འབྲོང་བུའི་པ་དང་ཨ་ཏི་ཤཱཀ། བརྗོད་བྱ་ཅན་ལ་བརྩི་བྱ་འདུ་བ། ནུ་བོ་ཧེ་རུ་ཀ་ཇོ་བོ་ཡི་པ་དན་ཨ་ཏི་ཤཱཀ། པའི་གཟིགས་ལམ་རྣམས་ལ་ཡང། བླ་མ་དབུ་དཀར་པོ་ཆེའི་བྲག་ཕུག་ཆེན་ནས་བཞུགས་ནས་མི་ཡི་རྩི་མག་ཅིག་གི་ཀླད་པ་བསྔོགས་ནས་འཚོས་ཏེ་འདུག། འབྲོང་བུ་ཧེ་རུ་ཀ་རེ་ཟེར་ངེས་ཀྱི། ཁོང་དེའི་ཀླད་རྩི་ཡ་ཆུ་ར་ཡི་ཆུ་ཚོད་རྫོགས་སོང་ནས་བཀྲས་ཆུ་དེ་ཟ་བ་ཡིན་པ་བདེ་སྟོང་གི་ཞེས་བཤད་པ་ཅན་འཁྲུངས་བྱུང། འོ་དེ་འདྲ་ཅིག་བྱུང་ཡོད་རེད་ད་ཇོ་མ་གཅིག་གིས་ཡང།

ཨ་ནི་རིམ་པ་བཞི་པ་ཟུང་འཇུག་གི་རིམ་པ་དེ་ཐོབ་ཡོང་དུས། ཨ་ཁོང་ས་བཅུའི་དཔའ་བར་འགྲོ་བའི་ཏིང་ངེ་འཛིན་ལ་སོགས་པ་ཏིང་ངེ་འཛིན་སྒོ་མང་པོ་མངོན་དུ་བྱས་ནས་ཤེས་སྒྲིབ་ཕྲ་མོ་གཅིག་མ་གཏོགས་པ་སྤངས་ཚར་ཡིན་ཙང། ཨ་ནི་ཤེས་སྒྲིབ་ཕྲ་མོ་དེ་ཕྱི་ནང་གི་མངོན་པར་བྱང་ཆུབ་པ་གཉིས་དང་བསྟུན་ནས། ཕྱི་ཡི་མངོན་པར་བྱང་ཆུབ་པ་ཚེས་པ་བཅོ་ལྔ།

རང་སྣང་གི་རིག་མ་དང་ཁ་སྦྱོར་བའི་ལོངས་སྤྱོད། ཡབ་ཡུམ་ཞལ་སྦྱོར་མ་ཡིན་པ་བྱས་ཁ་མི་སྦྱོར་བའི་དུས་ཡོད། ཡབ་ཡུམ་གཉིས་པོ་དེ་ག་རེ་རེད་ཟེར་ན་ཁ་སྦྱོར་བྱེད་ཡག་དེ། ཡབ་ཡུམ་གཉིས་པོ་དེ་ཐུགས་རྒྱུད་གཅིག་རེད། ཁོ་རང་རང་རེད། ད་ནངས་ང་རང་ཚོའི་འདི་རེད་བམ། བདེ་བ་ཆེན་པོའི་ཡེ་ཤེས་ཀྱི་ཡུལ་སྟོང་པ་ཉིད། ཨ་ནི་སངས་རྒྱས་ཡོང་དུས་ཡབ་ཡུམ་ཞལ་སྦྱོར་དེ་ལྷག་ཏུ་སྦྱར་བ་རིགས་ལྔ་ངོ་བོ་སངས་རྒྱས་པ་རེད།

ཕྱོགས་གསུམ་ནང་འབུམ་དགུ་བཅུ་གོ་དྲུག་ཡིན་ཙང་དེང་སང་མཁའ་སྤྱོད་མའི་བསྙེན་ཆེན་དེ་གའི་ལོ་གསུམ་དེ་ནས་འབུམ་བརྒྱ་གཏོང་གི་ཡོད་རེད། ད་འབུམ་བརྒྱ་གཏོང་བ་ཡིན་ཙང། བསྙེན་པ་འབུམ་བརྒྱ་གཏོང་སྒྲུབ་པ་དེ་ག་ཚོད་གཏོང་ན་ད་འབུམ་བཞི་གཏོང་ནའི་འདྲ་འབུམ་སུམ་ཅུ་སོ་གཉིས་གཏོང་ནའི་འདྲ་ཅི་ཟེར། སྒྲུབ་པ་དེ་བཏང་ནས་སྒྲུབ་པ་དེ་ལ་མཚན་ཐོག་ཐག་གི་དངོས་གྲུབ་ལེན་ཆོག་ཡོད་རེད། ད་ནང་བཞིན་གྱི།

ད་བསྙེན་ཆེན་མ་བྱུང་སྟེ་ཡང་ང་རང་ཚོ་ལས་རུང་འདྲ་པོ་བསྙེན་པ་འདྲ་གཏོང་སྟེ་སྤུས་དག་པོ་ཡག་པོ་ཞིག་བྱེད། ལས་རུང་རེ་རེ་གཏོང་དགོས་རྩིས་ཞུ་རྩ་ནས་མེད་པ། བྱུང་ན་ནི་འབུམ་བཞི་རེ་རྩོད་དུས་འདས་པ་པོ་བཞི་འགྱུར་ཡིན་ཅེས་པ་རེད། སེམས་རྩ་ནས་མ་ཡེངས་པ་བྱས་འདྲེས་མེད་བྱས་ནས་འདོན་ཐུབ་ན་འབུམ་གཅིག་གི་ལས་རུང་རེད། ད་སེམས་མ་ཡེངས་པ་དང་རྩ་ནས་འདྲེས་འདུག་ཧ་གོ་མ་རེད་ནི་བཞི་འགྱུར་བྱེད་དགོས་ཡག་རྒྱུ་མཚན་དེར་ཐུག་པ་རེད།

མཆོད་མཆོད་པ་དེ་བསྒྲིགས། ཨ་ནི། གདན་བཏིང་གདན་གྱི་འོག་ལ་ས་དཀར་གྱིས་གཡུང་དྲུང་བྲིས། ཞལ་ལའི་སྒང། གཡུང་དྲུང་སྒང་ལ་རྩྭ་ཀུ་ཤ་བཏིང་རྩྭ་དུར་བ་བཏིང། བར་མ་འཁྲུགས་པར་བྱས། འདིང་ལུགས་དེ་ལ་རྩྭ་དུར་བ་དང་ཀུ་ཤ་བཏིང་སྟེ་རྩེ་མོ་ནང་དུ་བཀུག་ནས་སྒོར་ཕྱི་བཞི་བཏིང་ཡག་ལུགས་སྲོལ་གཅིག། རྩྭ་ཀུ་ཤ་ཡར་གཞུང་ལ་བཏིང་པའི་ལུགས་སྲོལ་གཅིག་ཡོད། ཡང་བསམ་གཏན་གྱི་གདན་ལ་རྩྭ་ཀུ་ཤ་རྩེ་མོ་མདུན་ལ་བཏིང་བའི་ལུགས་སྲོལ་གཅིག་ཡོད།

སྒྲོལ་མ། རྡོ་རྗེ་སྐྱིལ་ཀྲུང་བྱེད་མཁན་རྒྱབ་མ་མཐོ་ན་སྐྱོན་ཡོད་མ་རེད་ཁོ་མཉམ་གཞག་སྒང་ལ་འདུག་བྱེད་དུས་ཁོས་སྙོམས་ཡོང་གི་རེད་ང་ཚོ་དེ་བསྡད་ཐུབ་ཀྱི་མ་རེད་དེ་མ་ཐུབ་པ་ཡིན་ཙང་རྒྱབ་མཐོ་མཐོ་བྱེད་ད་གདན་དེའི་སྒང་ལ་ཁ་གདན་ཡོད་རུང་མེད་རུང་གར་བྱས་ནས་མ་བྱས་ན་རབ་བྱུང་ཡིན་ན་གདིང་བ་བཏིང་བསྙེན་པ་མ་ཚར་བར་དུ་གདན་བཀོག་རྒྱུ་ཡོད་མ་རེད་གདན་བདེ་སྡོད་གཏོང་རྒྱུ་ཡོད་མ་རེད་གདན་དེ་བཀོག་ན་མཚམས་རལ་འགྲོ་བ་རེད།

བགེགས་གཏོར་ཡག་པོ་ཞིག་གཏོང་བགེགས་གཏོར་གཏོང་ཁྲུས་བྱས་གཙོ་གདན་བྱིན་རླབས་བྱས་གནས་ཁང་བྱིན་རླབས་བྱས་ཡོ་བྱད་བྱིན་རླབས་སོགས་པ་བྱས། ཨ་ནི། དགའ་རོགས་སོང་བགེགས་གཏོར་གཏོང་གད་སྙིགས་ཤོད། ཨ་ནི་དགོང་དག་ནས་རེད་ཉི་མ། གྲིབ་སོ་ཁོ་མ་ལ་མེད་པར་ཉི་མ་དེ་ཟགས་སོང་ན་ཐུན་འགོ་ལ་བཙུགས། སྲོད་ཐུན་ནས་འགོ་ལ་བཙུགས། དེ་ཉིན་དགོང་སྔགས་མང་པོ་བགྲང་ཐུབ་ཀྱི་ཡོད་མ་རེད་ལ་དེ། བསྙེན་པ་ལ་བརྩི་རྒྱུ་ཡོད་མ་རེད། དགོང་ཐུན་དེ་བརྩི་བ་མ་རེད། རྟེན་འབྲེལ་གྱི་ཞོགས་ཀས་ནས་བརྩི་བ་སང་ཞོགས་ཞོགས་ཀས། དེ་མིན་ན་བསྙེན་པ་ག་ཚོད་གཏོང་དུས་དེ་བ་དག་ཅི་བྱེད་དགོས་ལ་གྲངས་ཀ་བརྒྱབ་ནས་དེ་གྲངས་ཀ་བརྩི། དེ་ནས་གསུམ་པ་བརྩི་ནས་དེ་ནས་འབུམ་གཅིག་ཡིན་ན་ནི་འབུམ་གཅིག་ལ་ཁ་སྐོང། ཁྲི་གཅིག་ཁྲི་གཅིག་གི་ཁ་སྐོང་སྟོང་གཅིག། སྟོང་གཅིག་གི་ཁ་སྐོང་བརྒྱ་ཐམ་པ་བྱས་བ་དེ་མོ་ལོངས་དགོས་རེད། འབུམ་བཞི་ཡིན་ན་འབུམ་བཞི་ཁྲི་བཞི། སྟོང་བཞི་བ་དེ་ལོངས་པ་བྱས། གང་ག་ལོངས་ནས་ད་འབེབས་སྔགས་འཁོར་ལོངས་སུ་ནི་ཡེ་ཤེས་འབེབས་སྔགས་འདོན།

བདག་བསྐྱེད་བྱེད་ཆོག་གི་མ་རེད། བདག་བསྐྱེད་མགྲོན་དེ་དགོས་རེད། མ་གཞི་བདག་བསྐྱེད་དུས་རྒྱུན་ནས་མགྲོན་འགྲོ་ཁག་པོ་རེད། ཡང་འགའ་ཤས་ཀྱིས་ངས་བསྙེན་པ་བཏང་ཡང་ཁ་སྐོང་སྦྱིན་སྲེག་མ་རག་ན་ཨུ་ཚུགས་མེད་འགྲོ་ཟེར་སྐྲག་མེད་གདའ་ཟེར་ག་རེ་ལགས་ཟེར་བསྙེན་པ་གཅིག་བཏང་མྱོང་ཟེར། ཁ་སྐོང་སྦྱིན་སྲེག་བསྙེན་པ་དེ་གི་མཇུག་མ་བསྙེན་པ་ལ་ཕན་གི་བ་མ་རེད། བསྙེན་པ་ཁོ་རང་གི་ཁ་སྐོང་རེད།

བདག་བསྐྱེད་བསྟོད་གནས་བསྟོད་བདག་བསྐྱེད་མ་བསྟོད་གནས་པ་རུ་ལ་བསྟོད་སྔགས་བཀའ་སྩལ་བསྟོད་ཐུགས་ནས་བསྟོད་ཁོ་བཟླས་པས་འགྲུབ་པའི་རིག་སྔགས་ཡིན་ཙང་ཕྱི་ཡི་མཁའ་སྤྱོད་སྒྲུབ་པ་ལ་སྔགས་མང་བ་དེ་གཙོ་བོ་ཡིན་ཟེར་བ་རེད། ནང་གི་མཁའ་སྤྱོད་སྒྲུབ་པ་ལ་ནི་བསྒོམ་པའི་འདི་རེད་བསྐྱེད་རྫོགས་བསྒོམ་པ་གཙོ་བོ་རེད་པ་སངས་རྒྱས་དགོས་རེད་པ། ཚེ་འདི་ལ། ཕྱི་ཡི་མཁའ་སྤྱོད་ལ་ཚེ་ཕྱི་མ་སངས་རྒྱས་ཡག་བྱས་ནས་དག་པ་མཁའ་སྤྱོད་ཞིང་སླེབས་དགོས་ཡིན་ཙང་སྔགས་དེ་གཙོ་བོ་རེད།

ཉམས་ལེན་བྱེད་དགོས་རེད། ཉམས་ལེན་ག་འདྲ་བྱེད་དགོས་རེད་ཟེར་ན། ནང་མཆོད་བྱིན་རླབས་དང་རྡོ་རྗེ་སེམས་དཔའི་སྒོམ་བཟླས། འདི། འདི་འཁོར་ལོ་བདེ་མཆོག་རང་ནས་རེད་དེ་མེད་ན་བདེ་མཆོག་ནང་དབུར་ཡོད་ན་དེ་རེད་དེ་མེད་ན་ཐུན་མཚམས་སུ། འདི་སྒྲོལ་གིན་རེད་བདེ་མཆོག་མགོ་ལ་ཡོད་པ་རྒྱས་བསྡུས་གཉིས་རེད་དོན་དག་གཅིག་རེད། འོ་དེ་དོན། དེ་གཉིས་གཉིས་པོ་དེ་ལ་རྡོ་རྗེ་སེམས་དཔའ་རུས་རྒྱན་ཡོད་མཁན་དེ་རེད།

དེ་ཡི་མ་ཚང་མེད་པའི་རྒྱུ་ལ་བསླབ་བདེ་སྟོང་སྐུ་གསུང་བ་རེད་ལམ་མཆོག་ཏུ་གྱུར་པ་བསྒྲུབ་པ་ལ་མཚན་ཉིད་ཚང་བའི་རྟེན་ཅིག་མ་རྙེད་ན་ཨ་ན་ས་ཆོད་མི་ཡོང་གསུང་བ་རེད། རྟེན་དེ་ཡག་པོ་ཅིག་དགོ་བར་བྱེད་བ་ཕྱི་མ་ཨང་རྟེན་དགོ་བ་ཡིན་ཙང་དེ་རྒྱུ་ལ་བསླབ་དགོ་རེད་རྒྱུ་མ་བསགས་ན་འབྲས་བུ་ཡོང་གི་མ་རེད་དེ་ཡི་མ་ཚང་མེད་པའི་རྒྱུ་ལ་བསླབ་མ་ཚང་མེད་པའི་རྒྱུ་ལ་བསླབ་དགོ་ན་ག་རེ་དགོ་བ་རེད་རྣམ་སྨིན་གྱི་ཡོན་ཏན་བརྒྱད་ལྡན་གྱི་རྒྱུ་ལ་བསླབ་དགོ་རེད་རྣམ་སྨིན་གྱི་ཡོན་ཏན་བརྒྱད་མཐོ་རིས་ཀྱི་ཡོན་ཏན་བདུན་ཕལ་ཆེར་གཅིག་པ་རེད།

ཡི་གེ་ཐོག་ལས་བྲིས་ནས་དགག་པ་མི་གཏོང་མཁན་འདྲ་པོ་རྒྱ་གར་པཎ་གྲུབ་ཚང་མའི་ལུགས་སྲོལ་རེད། བོད་པ་ལ་གོམས་གཤིས་ཡོད་མ་རེད། ཅིག་ལབ་རྒྱུ་བྱུང་ནས་དགའ་ཨ་ལ་ལ་ལབ་རྒྱུ་མ་བྱུང་ན་ཁ་ངན་ཚིག་ངན་ཅིག་ལས་མ་བྱུང་ན་ལར་ནས་ཡི་གེ་ཐོག་ལས་བྲིས་དགག་ཐུབ་ན་བསྟན་པ་དར་བའི་རྟགས་རེད། དཔེར་ན། སློབ་དཔོན་ལེགས་ལྡན་འབྱེད་ཀྱིས།